བོད་པའི་འཁྲབ་གཞས་ཁག་ཅིག་གཟིགས་མོ་བ་ཚོའི་སྙན་ལམ་དུ་འབུལ་ལམ་ཞུ་ཡས་ཡིན་པས་ཐུགས་དགའ་སྤྲོ་ཆེན་པོའི་ངང་ནས་གསན་གནང་ཡོང་བ་ཞུ། ང་ཚོ་བོད་ཀྱི་ཟློས་གར་ནི་རིག་གནས་ཆུང་བ་ལྔའི་ནང་ཚན་ནས་གཅིག་ཡིན་པ་དང་དེ་ཡང་བོད་ཀྱི་རྐང་བྲོ་གླུ་གཞས་རྣམས་ནི་དུས་ཆེན་ཁྱད་པར་ཅན་དང་བླ་མ་སོགས་ཕེབས་པའི་སྐབས་ལ་འཁྲབ་སྟོན་རྒྱ་ཆེན་པོ་གནང་བ་དང་ཡང་ཆང་སའི་རྟེན་འབྲེལ་དང་ཁང་སྟོན་སོགས་ལ་ཡང་འཁྲབ་སྲོལ་ཡོད། རིང་པོ་མི་འགོར་བར་མདོར་བསྡུས་ཚིག་གིས་བརྗོད་ན་མི་འཛོམས་འཛོམས་ཆེན་པོ་ཡོད་པ་དང་དགའ་དགའ་སྤྲོ་སྤྲོའི་སྤྲོ་སྐྱིད་སོགས་ལ་འཁྲབ་སྲོལ་ཡོད་འདུག་ང་རང་ཚོའི་འཁྲབ་གཞས་རྣམས་ནི་ལུང་པ་སོ་སོའི་གནས་བབ་དང་སྐད་རིགས་ལ་བསྟུན་ནས་གཞས་འདྲ་མིན་མང་པོ་ཞིག་ཡོད་ཀྱང་ད་རིང་དུས་ཚོད་དང་བསྟུན་ནས་ཁ་ཤས་ཅིག་འབུལ་ལམ་ཞུ་ཡས་ཡིན་ཐོག་མ་དེ་ལ་བལ་ཡུལ་བོད་ཀྱི་ལྷ་མོ་ཚོགས་པས་སྤྱན་འབུལ་གནང་བའི་གཉའ་ནང་འཁྲབ་གཞས་ཨ་ཏི་ལ།

ཁྱེད་རྣམ་པས་གཞས་འདི་གསན་དུས་ཙམ་ནས་གཞས་ཚིག་ལ་བརྟེན་བྱས་ནི་བླ་མའི་ཡང་སྲིད་འཁྲུལ་མེད་ཡིན་པ་དང་ཕོ་བྲང་གི་གྲིབ་བསིལ་བ་ལ་ཁྱད་ཆོས་དང་ལྡན་པའི་ལྡེམ་ལྡེམ་ལྕང་མའི་སྐྱེས་སར་བློ་བདེ་པོའི་ངང་ནས་འཁྲབ་སྟོན་ཞུ་བཞིན་ཡོད་པ་ཚོར་ཐུབ་ཡོད་ཤག་རེད་གུས་པ་ང་རང་ལས་སྲོང་བཙན་ཁང་ཚན་གྱིས་གཞས་འདི་འཁྲབ་པ་དང་སྲོང་བཙན་ཁང་ཚན་སྐབས་དེ་དུས་ཨང་དང་པོ་ལེན་པ་དེ་ཡང་དྲན་བྱུང་ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད་མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགེ་བའི་བློ་དང་ལྡན་པའི་ངང་ནས་གསན་གནང་ཡོང་བ་ཞུ།

ཨ་ནི་ད་བར་སྐབས་ད་དེའི་རེད། འགྱུར་བ་ཆ་ཚང་ཕྱིན་པ་རེད། ད་ལྷག་པར་ད་རིང་ཁ་སའི་གནས་ཚུལ་ཆ་བཞག་ན་ད་ཧ་ལས་པའི། ད་བོད་རང་གི་ཅིག་སངས་རྒྱས་ཀྱི་ཆོས་ཀྱི་ལྟ་གྲུབ། ཚད་མའི་ལམ་དང་འབྲེལ་བའི་རིག་གཞུང་གཏིང་ཟབ་ཅིག་ཡོད་བསྡད་པ་དེ། ད་བོད་རྩ་བ་དེ་བཤིག་ཡག་གི

གནས་ཚུལ་ཐག་གཅོད་ཡོང་ཟེར་མཁན་དེ་འཛམ་བུ་གླིང་འདིའི་ལོ་རྒྱུས་ནང་ལ་བྱུང་ཡོད་མ་རེད། ད་ལྟ་ཡིན་ནའི་དྲག་པོའི་སྟོབས་ཤུགས་ཀྱི་ཐོག་ནས་ཅིག་ཐག་གཅོད་བྱེད་སྙིང་འདོད་མཁན་གྱི་ད་རྒྱལ་ཁབ་འཛམ་བུ་གླིང་འདི་སྒང་ལ་ད་ཤར་ནུབ་ལྷོ་བྱང་མང་པོ་ལ་ད་གང་ལྟར་དངོས་ཡོད་གནས་ཚུལ་མཐོང་བསྡད་ཡག་ཁོ་རང། དྲག་པོའི་ཤུགས་ཀྱིས་གནས་ཚུལ་ཐག་གཅོད་ཟེར་ཡག་དེ་ཡོང་ཡག་ཁོ་རང་ཁྱོན་ནས་མེད་པ་གསལ་པོ་ཞིག་རེད།

ང་རང་ཚོ་སྡུག་བསྔལ་མི་འདོད་པ་རེད། བདེ་བ་འདོད་པ་རེད། བདེ་བ་དང་སྡུག་བསྔལ་ཟེར་ཡག་དེ་རྒྱུ་དང་རྐྱེན་ལ་བརྟེན་ནས་ཡོང་གི་ཡོད་པ་རེད། རང་བཞིན་གྱིས་རང་དགར་བདེ་བ་ཡོང་ཡག་ཅིག་དང་སྡུག་བསྔལ་ཡོང་ཡག་མེད་པ། ལུས་ཀྱི་བདེ་བ་དང་སྡུག་བསྔལ་ཡིན་ན་ཕྱིའི་རྐྱེན་ལ་བརྟེན་བསྡད་ཀྱི་ཡོད་པ་རེད། གཙོ་བོ་གཙོ་བོ་སེམས་ཀྱི་བདེ་བ་དང་སྡུག་བསྔལ་རེད་དེ་སེམས་ཀྱི་རྣམ་རྟོག་ལ་བརྟེན་བསྡད་ཀྱི་ཡོད་པ་རེད།

ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར་གསུངས་ཏེ། ཐུབ་པའི་དབང་པོས་མཚོན་པའི་ཕྱིར། སངས་རྒྱས་རྣམས་ཀྱིས་ནི། སྡུག་བསྔལ་གྱི་རྒྱུ་སྡིག་པ་ཆུས་འཁྲུ་ཡ་ཡོག་མ་རེད།

ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར། ཆོས་ཉིད་ཟེར་ཡ་དེ་དང་གོ་བ་མང་པོ་འབྱུང་གི་རེད་པ། ད་གང་ལྟར། རྟེན་ཅིང་འབྲེལ་པར་འབྱུང་བ་ཟེར། རྒྱུ་འབྲས་ཀྱི་རྟེན་ཅིང་འབྲེལ་པར་འབྱུང་བ་དང་བརྟེན་ནས་བཏགས་པའི་རྟེན་ཅིང་འབྲེལ་པར་འབྱུང་བ་ཟེར་ད་དེ་འདྲས་ཀྱི་ཡིན་ལུགས་དེ་དངོས་ཡོད་ཀྱི་དངོས་པོའི་བདེན་དོན་ཡིན་ལུགས་དེ་ནི་བཅོམ་ལྡན་འདས་ཁོ་རང་རང་ཉིད་ཀྱི་ཉམས་མྱོང་གི་ཐོག་ནས་གནས་ལུགས་དེ་དེ་ཞིབ་འཇུག་གནང་ནས་ངོ་འཕྲོད་དེ་གོམས་པའི་དབང་གིས

ཁོང་གི་བཀའ་སློབ་འདི་ནས་རྫུན་ཞེས་པ་ནི་དཔུང་ཤུགས་ག་ཚོད་མཐོ་ཡང་ཕམ་རྒྱུ་ཡིན་པ་དང། བདེན་པ་ནི་ལོ་ག་ཚོད་འགོར་ཡང་དེ་མ་ཡལ་བར་བརྟན་དུ་འགྲོ་རྒྱུ་ཡིན་པ་ངེས་དགོས་པས་རང་གཞན་ཚང་མས་རྫུན་སོགས་ཀྱི་མི་དགེ་བའི་ལས་སྤོང་དགོས་པ་གསུངས་འདུག་གཉའ་ནང་འཁྲབ་གཞས་འདི་གསན་ཚར་བའི་རྗེས་ལ།

རྣམ་པ་ལྷན་རྒྱས་ཚོར་བ་ག་འདྲས་བྱུང་ཡོད་ན། ང་ལ་གཞས་འདི་ཉན་དུས་ཙམ་ནས་ང་ཚོ་ཚང་མ་སྤང་ལྗོངས་སྐྱིད་པོ་ཞེ་པོ་གཅིག་གི་སྟེང་ལ་ཡོད་པ་དང་ཨ་ནི་སོ་སོ་སོས་ཀྱི་དུག་ལོག་ཡག་ཤོས་འདི་གི་གཟབ་སྤྲོས་རྒྱབ་བྱས་ནས་མི་མང་པོ་ཞེ་པོ་གཅིག་མེ་ཏོག་དང་ཡུལ་ལྗོངས་ཀྱི་དཀྱིལ་ལ་སྤྲོ་སྐྱིད་བཏང་བསྡད་ཡོད་པའི་གི་ཚོར་བ་སྐྱིད་པོ་ཞེ་པོ་གཅིག་ཉེ།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོས་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་གི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་དགུ་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་དགུ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་སོས་པའི་རེ་བ་ཞུ་གི་ཡོད། དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ཆེ་མཆོག་གི་ཐུགས་ཀྱི་དམ་བཅའ་བཞི་ཡི་ནང་ནས་གཉིས་པ། གོང་ས་མཆོག་ཆོས་པ་ཞིག་ཡིན་པའི་ཆ་ནས་འཛམ་གླིང་ནང་གི་ཆོས་ལུགས་ཚང་མ་འཆམ་པོ་དང་མཐུན་སྒྲིལ་ཡོང་ཡག་ཡིན་དུས་ཆོས་ལུགས་སྐོར་ལ་ཤེས་འདོད་འདི་གལ་ཆེན་པོ་རེད། ཆོས་ལུགས་རིགས་སུ་མ་གཅིག་པ་སོ་སོའི་དུས་ཆེན་ཁྱད་པར་ཅན་ཡོད། དཔེར་ན་ཡི་ཤུ་ཚོ་ལ Good Friday དང Easter དང། ཧིན་རྡུ་ཚོ་ལ་ཟླ་བ་ལྔ་པ། དེ་བཞིན་ནང་པ་ཚོ་ལ་མཚོན་ན་བོད་ཟླ་བཞི་པ་ས་ག་ཟླ་བ་དེ་རྩ་ཆེན་པོ་བརྩི་གི་ཡོད་པ་ནང་བཞིན་འཛམ་བུ་གླིང་ནང་གི་ཁ་ཆེ་ཚོ་ལ་ཁ་ཆེ་ཡི་ཟླ་བ་དགུ་པ་དེ་རྩ་ཆེན་པོ་བརྩི་གི་ཡོད་པ་རེད། ཁེ་ས་ཚེས་བཅུ་གསུམ་ནི་རྣམ་པ་ཚོས་མཁྱེན་པ་བཞིན་འཛམ་གླིང་ནང་གི་ཁ་ཆེ་རྣམ་པ་ཚོའི་དུས་ཆེན་ཁྱད་པར་ཅན་ཞིག་རེད།

ཁ་ཆེ་ཚོ་ཡིས་སྨྱུང་གནས་ཞུ་གི་ཡོད་པ་རེད་ཁོང་ཚོས་ཟླ་བ་གཅིག་རིང་ཞོགས་པ་ཉི་མ་ཤར་བ་ནས་ཉི་མ་མ་ནུབ་བར་ཟས་རིགས་དེ་བཞིན་ཆང་རག་རྡོ་ཐག་སོགས་གང་ཡང་ལོངས་སུ་སྤྱོད་ཀྱི་མེད་པ་རེད་ཟས་རིགས་རྣམས་ཁོང་ཚོས་ཉི་མའི་གོང་དང་ཉི་མའི་ནུབ་པའི་རྗེས་སུ་ལོངས་སུ་སྤྱོད་ཀྱི་ཡོད་པ་རེད་ཟླ་བ་འདིའི་ནང་བྱ་བ་ལེགས་པ་གང་བྱས་པ་དེ་ཚོ་ནུས་པ་འཕེལ་གྱི་ཡོད་པ་ཁ་ཆེ་ཚོའི་ཡིད་ལ་བརྟན་པོ་བྱེད་ཀྱི་ཡོད་པ་རེད། དེ་ཡང་ཁ་ཆེ་ཚོ་ཡིས་མི་ཚེ་ཡི་ནང་ངེས་པར་དུ་བྱེད་དགོས་པའི་བྱེད་སྒོ་གལ་ཆེན་པོ་ལྔ་ཡོད་པ་ནང་ནས་རམ་ཛན་དུས་ཆེན་དེའི་སྐབས་སུ་སྨྱུང་གནས་ཞུ་ཡ་དེ་བྱེད་སྒོ་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་པ་རེད་དེ་འདྲ་སོང་ཙང་ང་ཚོ་སློབ་སྦྱོང་བྱེད་མཁན་ཞིག་ཡིན་པའི་ཆ་ནས་འཛམ་གླིང་ནང་གི་ཆོས་ལུགས་འདྲ་མིན་སྣ་ཚོགས་ཀྱི་དུས་ཆེན་ཁྱད་པར་ཅན་རྣམས་གོ་རྟོགས་ཡོང་བ་དེ་ཡང་གལ་ཆེན་པོ་ཆགས་ཀྱི་ཡོད་པ་རེད་བྱས་ཙང་ད་རིང་ལེ་ཚན་ནང་ལ་རྣམ་པ་ཚོ་ལ་ཁ་ཆེ་ཆོས་ལུགས་ཀྱི་དུས་ཆེན་རམ་ཛན་ཀྱི་ཟླ་བ་ངོ་སྤྲོད་ཞུས་པ་ཡིན་རྣམ་པ་ཚོ་ལ་ཅུང་ཟད་གོ་རྟོགས་གསར་བ་ཐོབ་པའི་རེ་བ་ཞུ་གི་ཡོད་ང་ཚོ་ལེ་ཚན་རྗེས་མ་ནང་སླར་ཡང་དུས་ཆེན་གཞན་ཞིག་མཉམ་དུ་མཇལ་ཡོང་རྣམ་པ་ཚོས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པ་ཐུགས་རྗེ་ཆེ། ད་རིང་གི་ལེ་ཚན་ཉིན་ཁྱད་པར་ཅན་གྱི་ནང་ལ་ཁ་ཆེ་རམ་ཛན་སྐོར་ལ་གསུངས་བཞག་ཁ་ཆེ་རམ་ཛན་ཞེས་པ་ནི་ཁ་ཆེ་ཆེ་ཆུང་མེད་པས་གལ་ཆེ་དོན་ཆེན་ཐོག་སྲུང་བཞིན་ཡོད་པ་ཅིག་རེད། ཁ་ཆེའི་གྲོགས་པོ་གྲོགས་མོ་ཚོ་ལ་ཨ་ནེ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་ཁ་ཆེའི་རམ་ཛན་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་མང་པོ་ཡོད། གཤམ་གྱི་གཞས་འདིའི་ནང་རྒྱའི་དར་རྩེ་ཚོང་པ་དང་བོད་ཀྱི་ཟི་ལིང་ཚོང་པའི་བར་ལ་ཚན་རིག་སྣམ་བུ་འཐག་སྟངས་ཅིག་བོད་གཞུང་ཟློས་གར་གྱིས་ལེན་འདུག་པའི་ཀོང་གཞས་བལ་ལས་བྱེད་ཚུལ།

ཚོར་བ་འདྲ་མིན་སྣ་ཚོགས་ཅིག་སྐྲུན་ཡོང་གི་རེད། སྤྱིར་བཏང་ཨ་འདི་གཞས་འདི་འཁྲབ་གཞས་ཅིག་རེད་དེ། གཞས་འདིའི་སྟེང་ནས་ང་ཚོས་ཀྱི་སྣམ་བུ་འཐག་དུས་ཙ་ན་ག་འདྲེ་ག་འདྲེ་གནང་དགོས་ཡོད་མེད་ག་རེ་ག་རེ་དགོས་ཡོད་མེད་དེ་ཚོའི་གྲངས་བཤད་ཐུབ་ཀྱི་རེད་ཞུ་བ་དང་གཞས་འདི་ནང་བཞིན་གྱི་གཞས་ཡང་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོའི་ནང་ལོགས་ནས་ལེགས་བཤད་མང་པོ་ཞེ་པོ་ཅིག་སླེབས་ཡོད་པ་ཇི་སྙེད་བཤད་ཐུབ་ཀྱི་འདུག་ཞུ་ཡས་ཡིན། ད་རིང་ང་རང་སྒེར་གྱི་ཚོར་བ་ཞིག་དེ་ཞུས་པ་འདྲ་བྱས་ན་ང་རང་ལ་བོད་ཁྱིམ་ཉེར་ལྔའི་དུས་ཆེན་དེ་དྲན་བྱུང། བོད་ཁྱིམ་ཉེར་ལྔའི་དུས་ཆེན་སྐབས་དུ་ལ་ལ་ད་བོད་ཁྱིམ་གྱིས་ཡང་བལ་ལས་སྙིང་རྗེ་པོ་ཞེ་པོ་ཅིག་འཁྲབ་གནང་བ་རེད། ཨ་ནི་བྱས་ཙང་འོ་འདི་བལ་ལས་འདི་འཁྲབ་སྟངས་དེ་ཡང་མིག་ལ་ཡང་ཁྲ་འཁོར་འཁོར་ཡང་ཤར་སླེབས་བྱུང། བྱས་ཙང་གཞས་ཅིག་ཉན་པའི་གནས་སྐབས་ལ་ཚོར་བ་འདྲ་མིན་སྣ་ཚོགས་ཤིག་སྐྲུན་གྱི་ཡོད་རེད་དེ་འདྲའི་གི་ཚོར་བ་སྤྲོ་པོ་དེ་མཉེས་པོ་གནང་རོགས་གནང་ཞུ་ཡས་ཡིན། ཡང།

སྐབས་དེ་དུས་འོ་དེ་འདྲའི་གི་རླངས་འཁོར་སྒུག་བྱས་ནས་བསྡད་པའི་གནས་སྐབས་ལ། ཨ་ནི་ཁོ་རང་གི་གཡས་གཡོན་ལ་མི་མང་པོ་ཞེ་པོ་ཅིག། རླངས་འཁོར་སྒུག་བྱས་ནས་མཉམ་དུ་ཡོད་དུས་རྩ་ནས་བསྡད་ས་དེ་འདྲ་ཅིག་མེད་པའི་ཐོག་ལ། ཨ་ནི་ལངས་བྱས་ནས་བསྡད་ཤག་ཨ་ནི་ཨ་ཅག་ལགས་ཁོ་རང་པུས་མོ་བསྙུང་བྱས་ནས་དཀའ་ངལ་དེ་ཚོ་ཡོད་པ་དང། ཨ་ནི་ཨ་ཅག་ལགས་དེ་བསྡད་ས་མེད་དུས་རྩ་ནས་ཨ་ནི་དཀའ་ངལ་དེ་འཕྲད་པ་དེ་གཞན་པ་དེ་ཚོ་གིས་ད་དངོས་གནས་མཐོང་ཐུབ་ཀྱི་ཡོད་པ་རེད། དེ་ནང་བཞིན་ད་སྐབས་དེ་དུས་ད་ག་རང་ལ་ཨ་ནི་རླངས་འཁོར་སླེབས་པ་དང་ཨ་ནི་རླངས་འཁོར་ནང་འཚང་ཁ་བརྒྱབ་ནས་ཡར་འཛུལ་འགྲོ་དུས་ཚོད་ནས་ཨ་ནི་ཨ་ཅག་ལགས་ཁོ་རང་ད་དགུང་ལོ་ཡར་ཕེབས་དུས་ཚོད་ནས་ཨ་ནི་རླངས་འཁོར་ནང་ལོགས་ལ་ཡར་འཛུལ་ཐུབ་ཀྱི་ཡོད་མ་རེད་དཀའ་ལས་དཀའ་ལས་བྱས་ནས་ཡར་ཅིག་འཛུལ་འགྲོ་དུས་ཚོད་ནས་ཨ་ནི་ནང་ལོགས་ལ་བསྡད་ས་ཁྱོན་ནས་ཡོད་མ་རེད་རླངས་འཁོར་ནང་ལོགས་ལ་བསྡད་ས་མེད་པའི་གནས་སྐབས་དེ་འདྲའི་ད་ག་རང་ཅིག་ལ་ད། ཟུར་དེ་ལངས་བསྡད་པའི་གནས་སྐབས་ཅིག་ལ་ཨ་ནི་རྒྱབ་ལོགས་ནས་ཡར་ཨ་ཅག་གཞན་པ་ཅིག་གིས་མར་ནས་ཡར་སྐད་རྒྱག་གོ་རེ་ཨ་ཅག་ལགས་ཨ་ཅག་ལགས་སྐད་རྒྱག་གོ་རེ། ཨ་ཅག་ལགས་སྐད་རྒྱག་དུས་ཚོད་རྒྱབ་ལོགས་འདུག་ལྟ་དུས་ཚོད་ནས་ཨ་ཅག་ལགས། དེ་འདྲ་ལྟ་བ་འདྲ་བྱས་ན་མདོག་སྐྱོ་པོ་འདྲ་པོ་ཞིག། འོ་དེ་འདྲའི་ཨ་ཅག་ལགས་གཞན་པ་དེ་གིས་འདིར་ཕེབས་ཤོག་བཞུགས་ས་འདིར་འདུག་འདིར་ཕེབས་ཤོག་ཟེར་ལབ་ནས་ཨ་ནི་ཁོ་རང་ཡར་བཞེངས་ཨ་ནི་ཨ་ཅག་ལགས་ཨ་ད་དགུང་ལོ་དེ་བགྲེས་པོ་ཡིན་གྱུར་དེ་ཨ་ནི་མ་གས་བཞུགས་ས་དེ་ག་ལ་བཞུགས་པ་རེད། ད་དེ་ནས་བཞུགས་བྱས་ནས་ཨ་ནི་རླངས་འཁོར་དེ་འདུག་འགྲོ་བའི་གནས་སྐབས་ཅིག་ལ། ཨ་ཅག་ལགས་ཀྱི་བསམ་བློ་ལ་ག་རེ་འཁོར་བ་རེད་ན་དེང་སང་གི་དུས་ཚོད་ལ་ཨ་ནི་མི་བཟང་པོ་དེ་འདྲའི་འདུག། དེ་འདྲའི་ཅིག་དྲན་པ་རེད་དྲན་པའི་དེ་འདྲའི་གནས་སྐབས་ལ་ཨ་ནི་རླངས་འཁོར་དེ་འབབ་ཚུགས་གཞན་པ་ཅིག་ལ་སླེབས་བྱས་ནས་རླངས་འཁོར་འདི་ནས་ཨ་ནི་མི་མང་པོ་ཅིག་མར་བབས་པ་རེད། བབས་དུས་རྩ་ནས་གནས་སྐབས་ད་ག་རང་ལ་ཨ་ནི་ཨ་ཅག་ལགས་ཁོ་རང་གི་ཟུར་དེ་ལ་བསྡད་ས་སྟོང་པ་ཆགས་པ་རེད། བསྡད་ས་སྟོང་པ་ཆགས་དུས་ཚོད་ནས་ཨ་ཅག་ལགས་དེ་གིས་ག་རེ་ལབ་རེད་ལབ་ན་ད་ད་ཅི་མི་སོ་སོ་ལ་བསྡད་ས་སྤྲད་དུས་ཚོད་ནས་ཕར་ཕྱོགས་ཨ་ཅག་ལགས་དེ་སྐད་བཏང་བྱས་ནས་ཨ་ཅག་ལགས་འདིར་ཕེབས་ཤོག་འདིར་བཞུགས་ལབ་དུས་ཚོད་ནས་ཨ་ཅག་ལགས་དེ་གིས་ཕར་ཕྱོགས་འདུག་བལྟས་པ་དང་ཕར་ཕྱོགས་ཡང་ཨ་ཅག་ལགས་གཞན་པ་ཅིག་ལ་སྤུ་གུ་ཉར་བསྡད་མཁན་སྤུ་གུའི་ཨ་མ་ཅིག་མཐོང་བ་སྤུ་གུའི་ཨ་མ་དེ་སྐད་བཏང་བྱས་ནས་བསྡད་ས་དེ་ལ་འདུག་བཞུགས་ལབ་ནས་ཨ་ཅག་ལགས་དེ་གིས་བསྡད་ས་ཡང་སྤུ་གུའི་ཨ་མ་དེ་ལ་སྤྲད་བཞག་པ་རེད། ཡ་ད་དེ་ཨ་ཅག་ལགས་དེ་ཁྱད་མཚར་ཞིག་མཐོང་བྱས་ནས་ཡ་ད་ཁོ་རང་བསྡད་ས་ཡོད་ནའི་བསྡད་མ་སོང་ག་རེ་ཡིན་ན་བསམ་བྱས་ནས་དེ་འདྲའི་བསམ་བློ་ཞིག་འཁོར་བསྡད་པའི་གནས་སྐབས་ལ་འབབ་ཚུགས་གཞན་པ་ཅིག་སླེབས་པ་རེད། སླེབས་པ་དང་ཨ་ནི་ཡང་འདི་གི་ཨ་སྤུ་གུའི་ཨ་མ་ལགས་ཡིན་པའི་གི་ཨ་ཅག་ཨ་མ་ལགས་དེ་ཨ་ནི་མར་བབས་པ་རེད། དེ་བབས་དུས་རྩ་ནས་ཡང་ཡང་བསྐྱར་བསྡད་ས་སྟོང་པ་ཆགས་ཡོང་དུས་རྩ་ནས་ཡིན་ཙང་སྒྲུང་གི་ཨ་ཅག་ལགས་དེ་གིས་ཨ་ནི་ད་དེ་ལ་ཕེབས་ཤོག་དེ་བཞུགས་ས་འདུག་ཕེབས་ཤོག་ཕེབས་ཤོག་ཟེར་བ་ཕར་ཞུས་དུས་ཨ

སྡུག་དཀའ་ལས་རྒྱག་མཁན་ཞིག་ཡིན་དུས་བཙལ་ནས། ཨེ་ནི་མོ་ཊ་དང་དེ་ཚོ་འགྲོ་བའི་གནས་སྐབས་ལ་ངས་མི་གཞན་པ་དེ་ཚོ་ལ་ཕན་ཐོགས་དེ་འདྲ་ཞིག་བྱེད་ཀྱི་ལམ་སྲོལ་ཞིག་ང་རང་དྲན་བྱས་ནས་ངས་དེ་འདྲ་ཞིག་རྟག་པར་བྱས་ནས་བསྡད་ཀྱི་ཡོད། ཨེ་འདུག་སེ་ལན་རྒྱག་དུས་རྩ་ནས་ཨ་ནི་ཨ་ཅག་ལགས་དེ་དགའ་ནས་ད་དཔེ་ཁོ་རང་འདི་ནས་ལེགས་ཆ་ཡག་པོ་ཞེ་པོ་ཞིག་ལེན་བྱས་ནས་ཁྱེད་རང་དངོས་གནས་ཁོ་རང་ཡག་པོ་ཞེ་པོ་ཞིག་རེད། ཁྱེད་རང་གིས་ཉིན་མ་རྟག་པར་དེ་འདྲ་གནང་གི་ཡོད་ལ་ད་དེ་འདྲ་བྱས་ནས་ད་ལོ་མང་པོ་འགྲོ་སོང། མི་གཞན་པ་དེ་ཚོ་ནམ་རྒྱུན་ནས་སྡུག་དཀའ་ལས་ཀྱི་ལས་ཀ་དེ་འདྲ་མ་བྱེད་དུས་ནི་ཁོང་ཚོ་དྲང་ཏིས། རླངས་འཁོར་ནང་ལོགས་ལ་འགྲོ་དུས་ཙམ་ནས་ནི་མར་བསྡད་ས་མེད་པ་འདྲ་ཅིག་ཡིན་ན་དཀའ་ངལ་འཕྲད་ཀྱི་འདུག་ག་ཟེར་བྱས་ཙང་ང་སྡུག་དཀའ་ལས་རྒྱག་མཁན་ཡིན་དུས་ཙམ་ནས་ང་དེ་ཚོ་སྡུག་རུས་ཉེས་འཁྱོག་གི་འདུག་བྱས་ཙང་ཟླ་བ་མང་པོ་འགྲོ་སོང། ཉམས་མྱོང་འདི་འདྲ་བྱས་ནས་ཕར་ལབ་དུས་ཙམ་ནས་ནི་ཨ་ཅག་ལགས་དེ་ཧང་སང་དངོས་གནས་ཁྱེད་རང་དཔེ་ཡག་པོ་རེད་ད། ཁྱེད་རང་གིས་ད་རིང་ང་ལ་སློབ་གསོ་ཡག་པོ་ཞེ་པོ་ཞིག་གནང་སོང་ལབ་ནས་ཨ་ཅག་ལགས་ཀྱིས། འོ་འདི་གསུངས་བྱས་ནས་འབབ་ཚུགས་དེ་སླེབས་པ་རེད་ད་ཁོ་རང་གཉིས་ཀ་མར་བབས་བྱས་ནས་ཨ་ནི་ཨ་ཅག་ལགས་དེ་ལ་ཐུགས་རྗེ་ཆེ་གནང་ཟེར་ཁྱེད་རང་དངོས་གནས་ཡག་པོ་རེད་ཟེར་ལབ་ནས་རྗེས་སུ་ཡི་རང་ཞེ་པོ་ཅིག་བྱས་ནས་ད་རིང་གི་ད་འགྲུལ་སྐྱེལ་རླངས་འཁོར་གྱི་ལོ་རྒྱུས་དེ་དེ་ཚར་བ་རེད་བྱས་ཙང་ད་རྣམ་པ་ལྷན་རྒྱས་ལ་ཞུ་ཡས་ཅིག་ལ་ད་རིང་གི་ང་ཚོའི་གི་ལོ་རྒྱུས་འདི་བརྒྱུད་བྱས་ནས་ང་ཚོས་ག་རེ་ཤེས་ཐུབ་གི་འདུག་ལབ་པ་འདྲ་ཅིག་ཡིན་ན་དུས་ཚོད་ག་དུས་ཡིན་པ་འདྲ་ཅིག་ཡིན་ནའང་ང་ཚོས་གི་མི་ལ་རོགས་པ་བྱེད་ཐུབ་གི་འདུག་མི་ལ་རོགས་པ་བྱེད་དུས་ཙམ་ནས་ལུས་ངག་ཡིད་གསུམ་ཆར་གྱི་ངོས་ནས་མི་ལ་རོགས་པ་བྱས་འདུག་ཡིན་གཅིག་མིན་གཅིག་རྒྱུ་ནོར་ལོངས་སྤྱོད་དང་རྒྱུ་ནོར་དཔལ་འབྱོར་དང་དེ་འདྲའི་གི་ཐོག་ནས་མི་ལ་སྐད་གྲགས་ཆེན་པོའི་ངང་ནས་དེ་འདྲའི་གི་རོགས་པ་གནང་མ་ཐུབ་པ་འདྲ་ཅིག་ཡིན་ནའང་སོ་སོའི་ངོས་ནས་སེམས་པ་གཙང་མ་དང་དུས་རྟག་ཏུ་མི་གཞན་པ་ལ་རོགས་པ་བྱེད་དགོས་པ་དེ་གནད་འགག་ཆེན་པོ་ཡིན་པ་དེ་ད་རེས་སྒྲུང་འདི་བརྒྱུད་ནས་ཨ་ཅག་ལགས་འདི་གི་འགྲུལ་སྐྱེལ་རླངས་འཁོར་གྱི་ལོ་རྒྱུས་ཐུང་ཐུང་འདི་གི་སྟེང་ནས་འདི་འདྲ་ཤེས་ཐུབ་པ་རེད་ཞུས་ཙང་རྣམ་པ་ལྷན་རྒྱས་དུས་རྟག་ཏུ་མི་ལ་རོགས་པ་བྱེད་ཡས་དེ་མ་བརྗེད་པ་གནང་རོགས་གནང་ཞུ་ཡས་ཡིན། སྒྲུང་གཏམ་གྱི་ལས་རིམ་གསན་པར་དགའ་བསུ་ཞུ་རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང་གུས་པའི་སྒྲུང་གཏམ་ལེ་ཚན་འདི་ཨེཕ་ཨེམ་དགུ་བཅུ་ཚེག་བཞི་ཐོག་རེས་གཟའ་ལྷག་པར་བོད་ཁྱིམ་བཀྲས་བདེ་རླུང་འཕྲིན་ཁང་ནས་འབུལ་ལམ་ཞུ་བཞིན་ཡོད་པས་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་རྒྱང་སྲིང་འདི་ཐུགས་མ་བསྙེལ་བ་གཟབ་གསན་གནང་རོགས་ཞུ་ཐུགས་རྗེ་ཆེ།

ཡང་རྒྱུ་ནོར་ལོངས་སྤྱོད་དེ་འདྲའི་གི་ཕུན་སུམ་ཚོགས་པའི་གྱི་རོགས་པ་བྱེད་མ་ཐུབ་པ་འདྲ་ཅིག་ཡིན་ནའང་ལུས་ངག་ཡིད། འདྲ་མིན་སྣ་ཚོགས་ཅིག་གི་ཐོག་ནས་ང་ཚོས་རོགས་པ་བྱེད་ཡས་ཀྱི་གོ་སྐབས་བཟང་པོ་མང་པོ་ཡོད་པ་ཅིག་ང་ཚོས་མངོན་ཐུབ་ཀྱི་འདུག་ཞུས་ཙང་དུས་རྟག་ཏུ་མི་གཞན་པ་ལ་རོགས་པ་གནང་རོགས་གནང་ཞུ་ཡས་ཡིན། ཡང་མཚམས་འདི་ལ་བོད་གཞུང་ཟློས་གར་གྱིས་འགྲེམས་སྤེལ་ཞུས་པའི་དབྱར་སྐྱིད་ཉིས་སྟོང་བཅུ་བཞི་ནང་གི་མདོ་སྨད་བླ་བྲང་གི་འཁྲབ་གཞས།

བཀྲ་ཤིས་དངོས་གནས་གཞས་འདི་ལ་གཟུགས་པོ་གི་ཉམས་དང་རྣམ་འགྱུར། ཞེ་པོ་ཅིག་སྟོན་ཡས་ཡོད་ས་རེད། གཞས་འདི་ཉན་པའི་གནས་སྐབས་ལ་གཟུགས་པོ་ཁོ་རང་ལ་ཡང་ནུས་སྟོབས་གཞན་པ་ཅིག་ཡར་རྒྱས་ཡོང་བྱས་ནས་ང་ནི་ཞེ་དྲག་གི་ཞེ་པོ་ཅིག་སྤྲོ་སོང་རྣམ་པ་ལྷན་རྒྱས་འདི་འདྲའི་ཚོར་ཡོད་ས་རེད།

ང་ཚོའི་ཐེངས་འདིའི་ལེ་ཚན་ནང་ལ་གཏན་སློབ་སློབ་གྲྭའི་རྒན་ཟུར་པ་དགེ་ཆེ་ཟུར་པ་རེཀ་ཊར་ཟུར་པ་སློབ་སྤྱི་ཟུར་པ་དེ་བཞིན་བྷུན་ཏར་དགེ་རྒན་འོས་སྦྱོང་གི་སློབ་སྤྱི་ཟུར་པ་མདོར་ན་མི་ལོ་བཞི་བཅུ་ཧྲིལ་པོ་ཤེས་ཡོན་ལྟེ་གནས་ལ་ཕྱག་ལས་གནང་མཁན་རྒན་བཀྲ་ཤིས་དོན་གྲུབ་ལགས་གདན་འདྲེན་ཞུས་ཡོད། རྒན་བཀྲ་ཤིས་དོན་གྲུབ་ལགས་ནས་རྩོམ་པ་པོ་གྲགས་ཅན་ཤིབ་ཁེ་ར་གི་ཕྱག་དེབ You Can Win ཞེས་པ་དེ་ཉེ་ཆར་བོད་བསྒྱུར་གནང་ནས་དེབ་གཟུགས་ནང་དཔར་སྐྲུན་ཞུས་ཡོད་པ་རེད། དེ་རིང་ཁོང་དང་མཉམ་དུ་དཔེ་དེབ་འདིའི་ཐོག་བཅར་འདྲི་ཞུ་གི་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གཟིགས་རོགས་གནང། རྒན་བཀྲ་ཤིས་དོན་གྲུབ་ལགས་དེ་རིང་རྒན་ལགས་རྡ་རམ་ས་ལ་ལ་ཕྱག་ལས་ཀྱི་བཅར་བྱས་ཨ་དེ་རིང་ང་ཚོའི་གི་དཔེ་དེབ་ལེ་ཚན་གྱི་ངོ་སྤྲོད་དེ་ལ་དུས་ཚོད་གནང་བྱས་ཕེབས་པ་དེ་ལ་རྒན་ལགས་ཐོག་མ་དེ་ལ་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ལགས་ལགས་སོ་ནི་ངའི་ངོས་ནས་བཀྲ་ཤིས་བདེ་ལེགས་ཞུ་བ་ཡིན་ད།
ལགས་སོ། རྒན་བཀྲ་ཤིས་དོན་གྲུབ་ལགས། ད་རྒན་བཀྲ་ཤིས་དོན་གྲུབ་ལགས་ཐོག་མ་དེ་རྒན་ལགས་ཀྱིས་ད་ད་ད་དཔེ་དེབ་དེ་ཕབ་བསྒྱུར་གནང་རྒྱུ་དེ་རྒན་ལགས་ཀྱིས་ངོ་སྤྲོད་གནང་རོགས་གནང་རྒན་ལགས།
ལགས་ལགས་སོ་ད་ངས་དེ། ཕབ་བསྒྱུར་བྱས་པའི་གི་དེབ་དེ་ངོ་སྤྲོད་མདོར་བསྡུས་ཞུས་པ་འདྲ་བྱས་ན་གཅིག་བྱས་ན་བསླབ་གྲྭའི་ཨ་ཝ་ཚོ་གི་ལྷག་པར་དུ་ཡང་བསླབ་གྲྭའི་ཨ་ཝ་ཆེ་བ་ཚོ་གི་འཛིན་གྲྭ་དགུ་ཡན་ཆད་ཚོ་གི་དབྱིན་ཇི་ལ་ཡོད་པ་དེ You Can Win ཞེས་དེབ་ཅིག་ཡོད་པ་རེད་ད་འབྲི་མཁན་དེ་ཤིབ་ཁེ་ར་ཁོ་རང་སྐད་གྲགས་ཆེན་པོ་ཞེ་དྲག་རེད་ཁོ་རང་ལམ་སྟོན་སློབ་སྟོན་པ་ཡང་རེད་དེ་ནང་བཞིན་གི་ཨ་ནི་ཤེས་ཡོན་སློབ་སྟོན་པ་ཡང་རེད་ད་ཁོ་རང་འཛམ་བུ་གླིང་ལ་སྐད་གྲགས་ཡོད་མཁན་ཅིག་རེད་ཨ་ནི་ཁོ་རང་གི་དེབ་མང་པོའི་ནང་ནས་ད། ངས་བསྒྱུར་ཡས་འདི You Can Win ཟེར་ཡས་འདི་ཁྱེད་རང་རྒྱལ་ཐུབ་ཟེར་བོད་སྐད་བསྒྱུར་ན་རེད་བ་འདི་རེད་སོང་ཙང་འདི། དེབ་འདི་འཛམ་བུ་གླིང་ནང་ལ་བྲིན་ཆེ་ཤོས་འདྲ་བོ་བྱས་སྐད་གྲགས་ཆེ་ཤོས་གྲས་ལ་ཚུད་ཀྱི་ཡོད་རེད་ད་བར་དུ་ལ་དེབ་འདི་སྐད་ཡིག་མི་འདྲ་བ་ཉི་ཤུ་རྩ་གཅིག་ལ་བསྒྱུར་ཚར་རེད་བོད་སྐད་དུ་བསྒྱུར་བ་འདི་ད་སྐད་ཉི་ཤུ་རྩ་གཉིས་པ་ཆགས་འགྲོ་གི་ཡོད་རེད་སོང་ཙང་དེབ་འདི་མིང་ལ་དབྱིན་ཇི་སྐད་དུ You Can Win བྱས། རང་ལ་བོད་སྐྱོར་ཚོ་བསྒྱུར་བ་འདྲ་བྱས་ན། རྩ་བའི་བརྡ་བསྒྱུར་མང་པོ་ཡོད་རྒྱུ་རེད་བསྒྱུར་མང་པོ་ཆོག་གི་རེད་གནང་ད་ངས་བག་བསྒྱུར་ཡས་དེ་ཁྱེད་རང་རྒྱལ་ཐུབ། ཨོ་དེ་བསྒྱུར་ཡོད་རེད་ཨོ་དེ་ཞུ་ཡས་ཡིན། ད་སུ་ཨོ་གེ་དྲ་སྟུན་ལ་ཀེ་ལ་ཡིས་གསུང་བ་ན་ད་དཔེ་དེབ་འདི་དེ་ཞིབ་ཁེ་རག་གི་ཡུ་ཁན་བིན་ལས་དེ་ད་དཔེ་དེབ་དེ་བལྟས་པ་ར་ཅི་ན་ཀེ་དྲ་ཞེས་ས་ཡ་གསུམ་ད་ཛཱས་ཏྲོ་ས་ཡ་བཞི་མེན་ཟ་དེ་འདྲས་པར་བསྐྲུན་གནང་ཤག་དེ་ག་ན་ད་ཀེ་ཡིས་ཀེ་ལ་ཡིས་གསུང་བ་ན་ད་ཉི་ཟ་འཇིགས་ད་ལྟ་འདི་བོད་སྐད་ཐོག་ནས་ཡོད་དུས་ད་སྐད་ཡིག་འདི་འདྲའི་མང་པོ་ལ་ཡོད་དུས་ད་དཔེ་དེབ་འདི། ནམ་རྒྱུན་དང་མ་འདྲ་བར་ཞེ་དྲག་གི་ཡག་པོ་ཕན་ཐོགས་ཡས་ཅིག་ཡིན་པ་བརྗོད་མ་དགོས་པ་རེད་བཞག་དེ་ཡིན་པ་སོང་ཙང་ད་རྒན་ལགས་ངོས་ནས་ད་དཔེ་དེབ་མང་པོ་བསྒྱུར་ཡས་དཀྱིལ་ནས་རྒན་ལགས་ངོས་ནས་ཐད་ཀར་འདིའི་འདི་དཔེ་དེབ་འདི་ག་རེ་བྱས་ནས་ཟེར་ཡིན་ན་འདིའི་འདི་ལ་ཁྱད་ཆོས་གཙོ་བོ་འདི་ག་རེ་ཡོད་ན་རྒན་ལགས།
ད་འདི་འདྲ་རེད་ད་ངའི་མི་ཚེ་ཚང་མ་སློབ་གྲྭའི་ནང་ལ་བསྐྱལ་རེད། ཐོག་མར་རྒྱ་གར་དུ་འབྱོར་ཤར་རྒྱག་སླབ་གྲྭ་ལ་མ་སུ་རི་སླབ་གྲྭ་བདུན་ཅུ་དོན་གཅིག་ལ་ཐོན། དེའི་རྗེས་ལ་མི་གལ་དོན་གཅིག་ནས་བདུན་ཅུ་དོན་བདུན་བར་བ་ན་རས་སླབ་གྲྭ་ལ་བྱས། དེའི་རྗེས་ལ་ལམ་སང་དགེ་རྒན་འོས་སྦྱོང་བྱས། དེའི་རྗེས་ལ་དགེ་རྒན་ལས་ཀ་ལ་ཞུགས། དེ་ནས་བཟུང་ནས་ད་ཉིས་སྟོང་བཅུ་དྲུག་བར་དུ་ད་ངས་ཤེས་ཡོན་ཐོག་ལ་ལས་ཀ་དང་ལྷག་པར་སླབ་གྲྭའི་ཕྲུ་གུ་དང་འབྲེལ་བ་ཡོད་རེད་བ་སོང་ཙང་ད་དེབ་འདི་བསྒྱུར་དགོས་པའི་རྒྱུ་མཚན་ག་རེ་ཟེར་དུས་ལ་སློབ་སྦྱོང་བྱེད་མཁན་ཡིན་ན་དེབ་འདི་མ་ཀློག་ན་རྩ་བ་ཉིད་འགྲིག་ས་མ་རེད་བསམ་བསམ་རེ་ངའི་དྲན་གྱི་ཡོད་པ་རེད། ག་རེ་ཟེར་དུས་སྒང་ལ་དེབ་འདི་གི་ནང་དོན་འདི་གས་དངོས་གནས་སྟབས་བྲལ་སྤུ་གུ་ཚུགས་སྐབས་ཡིན་ཅི་མིན་ཅི་ཤེས་དགོས་ཡ་ཅིག་ཆགས་བསྡད་བཞག་དཔེར་ན། ང་ཚོའི་ལས་ཀ་གང་དང་གང་བྱེད་པ་འདྲ་བྱས་ན་ཀུན་སློང་དེ་ཞེ་པོ་ཅིག་གལ་ཆེན་པོ་རེད་བ། ཀུན་སློང་དེ་ལ་ནི་ཀུན་སློང་བཟང་དང་ངན་པ་གཉིས་དབྱིན་ཇི་ནང་བྱས།

རང་རྒྱུད་ལེགས་པར་སྐྲུན་ཟེར་གི་རེད་བ་རང་རྒྱུད་ལེགས་པར་བྱ་དགའི་དོན་དག་ལ་ཐབས་ཤེས་ག་རེ་ཡོད་ར། དེ་ཅིག་དཔེ་གསལ་བོ་ཡོད་རེད་ད་དེ་ག་ཡང་སློབ་གྲྭའི་སྤུ་གུ་ལ་དགོས་ཡ་ཅིག་རེད་བ། དེ་ག་ནང་བཞིན་གྱི་ནམ་རྒྱུན་ང་ཚོས་ཨིན་ཇིས་ཟེར་གི་རེད་བ། སློབ་སྦྱོང་བྱེད་ཡ་ལ interest དགོས་ཀྱི་རེད་ཟེར་སྤྲོ་བྱེད། ནམ་རྒྱུན་ང་ཚོས་གི interest དགོས་ཀྱི་རེད་སྤྲོ་བ་བྱེད་དགོས་རེད་སློབ་སྦྱོང་བྱེད་དགོས་རེད་ཧུར་ཐག་བྱེད་དགོས་རེད་འབད་བརྩོན་བྱེད་དགོས་རེད་དུས་ཚོད་འཕྲོ་བརླག་གཏོང་རྒྱུ་ཡོད་མ་རེད་ཅེས་མང་པོ་གསུངས་བསྡད་གི་ཡོད་ར་དགེ་རྒན་ཚོས་གསུང་གི་ཡོད་རེད་ཕ་མས་གསུང་གི་ཡོད་རེད་ད་དེབ་འདི་གི་ནང་ལ་གསུངས་པ་ཙམ་མ་ཡིན་པར་ལོ་རྒྱུས་མང་པོ་ཞེ་པོ་ཅིག་དྲངས་གནང་ཡོད་པ་རེད་དཔེ་སྟོན་མང་པོ་ཞེ་པོ་ཅིག་དྲངས་ཡོད་པ་རེད། དཔེ་སྟོན་རེ་རེ་དྲངས་པའི་སྐབས་སུ་ལས་དངོས་གནས་ཡིན་ས་རེད་བསམ་བསམ་འདྲ་བོ་ཅིག། དཔེར་ན་ཆ་བཞག་ན་ང་རང་ཚོ་ཆུའི་ནང་ལ་འཐིམ་སོང་ན་ཆུའི་ནང་ལ་འཐིམ་པའི་སྐབས་སུ་རང་ཚོ་ག་རེ་ག་རེ་སེམས་ནང་ལ་འཁོར་གྱི་ཡོད་རེད་བ། དེ་ག་ནང་བཞིན་གྱི་ཁང་པའི་ནང་ལ་མེ་ཤོར་བ་འདྲ་བྱས་ན། དུ་བའི་དཀྱིལ་ལ་ཚུད་བ་འདྲ་བྱས་ན། ང་ཚོ་སེམས་ནང་ལ་ག་རེ་ཡོང་གི་རེད་དངངས་སྐྲག་ཞེ་པོ་ཅིག་ཡོང་གི་རེད་བ་དངངས་སྐྲག་ཡོད་པའི་སྐབས་སུ་ལས་ག་རེ་དྲན་གི་རེད་དེ་དུས་སྒང་ལ་ཅིག་དབུགས་གསར་བ་བཏང་ཡས་བྱུང་ན་བསམ་བསམ་མིན་པའི་གཞན་པ་ག་གན་དྲན་གི་མ་རེད་བ། ཡང་ན་གང་ཡིན་གང་ཆུ་དེ་ནས་ཐར་ཡས་བྱུང་ན་བསམ་བསམ་འདྲ་བོ། དུ་བ་དེ་ནས་མར་ཐོན་ཡས་བྱུང་ན་བསམ་བསམ་འདྲ་བོ་མ་གཏོགས་པའི་གཞན་པ་གང་ཡིན་གང་ལ་ག་གན་དྲན་གི་མ་རེད་བ། ཁོང་གིས་སློབ་སྦྱོང་བྱེད་པའི་སྐབས་སུ་སློབ་སྦྱོང་གི interest ཟེར་གྱི་ཚད་དེ་དེ་འདྲའི་འདྲ་བོ་ཞིག་ངེད་རང་ཚོར་བྱུང་བ་རེད་བྱས་ན། སློབ་སྦྱོང་མ་ཤེས་པའི་རྒྱུ་མཚན་ཅི་ཡང་ཡོད་མ་རེད། ལས་དོན་ག་རེ་བྱས་ན་མ་འགྲུབ་པའི་རྒྱུ་མཚན་ཅི་ཡང་ཡོད་མ་རེད་ཨོ་ད་དེ་འདྲ་ཡིན་ཙང་ཨ་ནི་ངས་དེ་བསླབ་གྲྭའི་སྤུ་གུ་ཚོ་ལ་ཆེད་མངགས་དམིགས་ནས་དེབ་འདི་བསྒྱུར་དགོས་དོན་དེ་འདྲ་རེད། ད་དེ་ཡང་ཅིག་ད་ང་ཚོས་དེ་ཀློག་ནས་ཤེས་པ་ཙམ་མ་རེད། ང་དེའི་སློབ་གྲྭའི་ནང་ད་ལས་ཀ་རྒྱུན་རིང་པོ་བྱས་པའི་སྐབས་སུ་ལས་སློབ་གྲྭའི་སྤུ་གུ་མཉམ་པོ་ལ་བགྲོ་གླེང་བྱས་དགེ་རྒན་མཉམ་པོ་ལ་བགྲོ་གླེང་བྱས་དེའི་ནང་ལ་ཡོད་པའི་ནང་དོན་འདི་གའི་ལག་ལེན་བསྟར་ནས་ཕན་ཐོགས་ག་གཱ་སུ་ཐོགས་སྐད་ཆ་ཐོས་ག་ཚོད་ཕན་ཐོགས་ཧ་ཅང་ཆེན་པོ་བྱུང་ཟེར་མཁན་སྤུ་གུ་མང་པོ་ཡོད་རེད་དེ་སོང་དུས་སྒང་ལ་ད་ཁོ་སློབ་གྲྭའི་སྤུ་གུ་སློབ་སྦྱོང་བྱེད་མཁན་འདི་གའི་ལ་ཕན་ཐོགས་ཆེན་པོ་འབྱུང་ཡས་ཀྱི་དམིགས་ཡུལ་བྱས་ནས་ཨ་ནི་ང་ཚོས་ད་དེབ་འདི་ཕར་བོད་བསྒྱུར་བྱས་པའི་སྐད་ཆ་རེད། ལྷག་པར་དུ་ཡང་ཅིག་ད་ཨིན་ཇི་ཡག་པོ་མཁྱེན་མཁན་བྱས་ན་ད་ཁོ་ད་དེབ་འདི་ཨིན་ཇི་ནང་ཡོད་རེད་བ། ད་དབྱིན་ཇི་ཡག་པོ་རང་མ་མཁྱེན་པ་བྱས་དབྱིན་ཇི་ཡང་མཁྱེན་ནས་གང་ཡིན་གོ་ར་ཧ་ཅང་ཡག་པོ་མེད་མཁན་ཨ་ནི་ཅིག་ཁ་ཤས་བོད་ཡིག་ཡག་པོ་ཞེ་པོ་ཅིག་རེད་བ་བོད་ཡིག་ཡག་པོ་ཡོད་ན་ངེས་པར་དུ་གང་ཡིན་གོ་ར་དོན་དག་དེ་གསལ་བོ་ཤེས་དེ་འདྲ་ལས་ཕན་ཐོགས་ཡོང་གི་རེད་བ་དེ་འདྲ་ཡིན་དུས་སྒང་ལ་ད་འདི་གོ་བོད་སྐད་བསྒྱུར་དགོས་དམིགས་ཡུལ་འདི་མདོར་བསྡུས་ཞུས་ན་དེ་འདྲ་ཡིན་རྒན་ལགས་ཞུ་བ་ཡིན། རྣམ་པ་ཚོས་གསན་བཞིན་པ་འདི་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་དཔེ་དེབ་ངོ་སྤྲོད་ལེ་ཚན་རེད།

ཨ་ལགས་སོ་ད་འདི་བཀའ་འདྲི་ཞུས་པ་དེ་དཔེ་གནད་འགག་ཆེན་པོ་ཆགས་སོང་ཟེར་དྲན་གྱི་འདུག་ད་གོ་དེབ་ག་ཚོད་ཡག་པོ་ཡོད་ན་ཡང་དེ་ནང་དོན་ཡག་པོ་ག་ཚོད་ཡོད་ན་ཡང་ཀློག་སྟངས་མ་མཁྱེན་པ་བྱུང་བ་ན་ཨ་ནི་གོ་ཡ་སོ་སོ་ལ་ཕན་ཐོགས་དེ་ཆུང་ཆུང་རག་གི་རེད་པ་ཟེར་ན་ཏེ། ད་གསུངས་སུ་ནང་བཞིན་རེད། སློབ་གསོའི་གི་དེབ་འདི་གྱད་ནམ་རྒྱུན་ང་ཚོའི་གི་སྒྲུང་ཀློག་ག་ནང་བཞིན་གི་ཆུ་ཚོད་གཅིག་གི་ནང་ལ་ཚར་འགྲོ་ཡ་དང་དེ་ནང་བཞིན་གི་དེབ་དེ་ཀློག་ནས་ཅིག་སྣང་བ་སྐྱིད་པོ་བྱེད་ཡ་གི་དམིགས་ཡུལ་འདྲ་བོ་བྱས་འདི་འདྲ་མ་ཡིན་པ་བྱས། དེ་ནང་བཞིན་གྱི་ལོ་རྒྱུས་ཀྱི་དེབ་ཀློག་པའི་སྐབས་སུ་ལས་སླ་ཅིག་ཁོ་ལོ་རྒྱུས་ནང་ལ་གཙོ་བོ་ག་རེ་གོ་གི་འདུག་པ་དེ་མ་གཏོགས་པའི་དེབ་ཁོ་རང་ནས་འགོ་ནས་གཞུག་བར་དུ་ག་རེ་རེད་ཆ་ཚང་མཁྱེན་དགོས་ཡ་དེ་གལ་ཡོད་མ་རེད་པ། ད་དེབ་དེ་ལྟ་བུ་འདི་འདྲ་བོ་ཆ་བཞག་ན། ཤུ་གུ་རེ་རེའི་ནང་ལ་ག་དོན་དག་ཡོད་པ་དེ་ངག་ཐོག་ལ་མ་ཡིན་པར་དོན་དག་ཁོ་ན་ཆ་ཚང་ཤེས་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་དེ་ཡིན་དུས་ག་ལ་ཉི་མ་གཅིག་གི་ནང་ལ་ཤུ་གུ་གཅིག་གཉིས། མང་ཤོས་ཤུ་གུ་གསུམ་འདྲ་བོ་ཅིག་ཀློག་ཤག་ཨ་ནི་དེའི་སྦུག་ལ་དོན་དག་གནད་འགག་ཆེ་ཤོས་ག་རེ་རེད་དོ། སོ་སོ་ལ་དགོས་ཡ་ག་རེ་རེད་དོ། དེ་གྱད་ཚུར་བསྒྲུགས་ནས་ལོགས་སུ་གང་ཡིན་དགོས་རེད་དེབ་ཆུང་ཆུང་གཉིས་ཅིག་ཨམ་ཕྲག་ནང་ལ་ཤོང་ངོ་ཟེར་དེབ་ཆུང་ཆུང་ནང་ལ་ཟིན་བྲིས་བསྐྱོན་ཨ་ནི་ཟིན་བྲིས་དེ་ཡང་འགོ་བརྗོད་སྙིང་རྗེ་པོ་ཨ་ནི་སོ་སོ་ཕར་བཟོས་གནང་བྱས་དེའི་འོག་དེ་ག་དོན་དག་ཆུང་ཆུང་དོན་དག་ག་གལ་ཆེ་ཤོས་དེ་གྱད་ཨ་ནི་མདོར་བསྡུས་ཅིག་མར་བྲིས་ན། ཨ་ནི་དེབ་དེ་གང་ཡིན་གོ་ལ་གང་ཙམ་ཕྱིན་ནས་ཁོ་གང་འགྲོ་གི་རེད་པ་གང་དུས་གང་ཡིན་གོ་ལ་གཡུག་མ་གནང་བ་བྱས། བེད་མི་ཚེ་ཁོ་རང་ཕན་ཐོགས་ཡ་དོན་དག་ལ་ཨམ་ཕྲག་ནང་ལ་ཆུང་ཆུང་ཙང་ཨམ་ཕྲག་ནང་ལ་ཤོང་གི་རེད་པ་ཨ་ནི་ཅིག་སོ་སོ་ཁྲོམ་ལ་འགྲོ་བའི་སྐབས་སུ་ཨ་ནི་ལམ་ཁ་ལ་དེབ་དེ་ནས་ཤུ་གུ་ཅིག་ཁ་ཕྱེ་དེ་པར་ག་རེ་འདུག་དོན་དག་དེ་མཁྱེན་ཨ་ནི་ཁོ་བསམ་བཏང་གིན་བཏང་གིན་བཏང་གིན་འགྲོ་ཡ་དང་ནང་བཞིན་གྱི་གསང་སྤྱོད་ཅིག་ཁོ་བཏང་ག་ཕྱིན་པ་ཡིན་ནའང་གང་ཡིན་དགོས་རེད་དེབ་ཆུང་ཆུང་དེ་ཁྱེར་ཕྱིན་ཨ་ནི་ཁོ་དེ་བ་ལ་ག་བྲིས་འདུག་གང་ལྟར་དེ་དེའི་ནང་ལ་ཡོད་པ་དེ་ཤུག་གུ་གཅིག་ཡང་གི་ཤུག་གུ་གཅིག་ལ་ཡོད་པའི་གི་གནད་དོན་དེ་ཡང་འཕྲོ་བརླག་མ་འགྲོ་ཡ་ཅིག་འབད་བརྩོན་ཆེན་པོ་ཞེ་པོ་ཅིག་ག་ཚོད་དོ་སྣང་ཆེན་པོ་ཞེ་པོ་ཅིག་བྱས་ནས་རེད་པ་ཨ་ནི་ཐེངས་གཅིག་མ་ཡིན་པ་ཐེངས་གཉིས་མ་ཡིན་པ་ཕལ་ཆེར་ང་ལྟ་བུ་ཆ་བཞག་ན་དེབ་དེ་ཐེངས་ལྔ་དྲུག་ཕལ་ཆེར་ཀློག་ཡོད་ཀྱི་རེད་ངས་ཞེ་པོ་ཀློག་མྱོང་དེབ་དེ་རེད་པ་ཞེ་པོ་ཀློག་མྱོང་དེབ་དེ་ག་ཚོད་ཀློག་སོང་ན་གང་ཡིན་དགོས་ཁོ་བྲོ་བ་ཆེ་རུ་ཆེ་རུ་ཆེ་རུ་འགྲོ་གི་འདུག་ག་རེ་ཟེར་དུས་ཁོ་ལ་ལོ་རྒྱུས་དེ་སེམས་ལ་ངེས་འགྲོ་གི་འདུག་པ་ལོ་རྒྱུས་སེམས་ལ་ངེས་དུས་ཁོ་ལ་ཨ་ནི་ཁོ་ལོ་རྒྱུས་དེ་ལ་བརྟེན་པའི་གྱི་དོན་དག་དེ་དཔེ་གསལ་བོ་ཆགས་འགྲོ་གི་འདུག་འདྲེ་ཁོ་ཐག་དེའི་དེབ་དེ་བལྟ་ག་ཚོད་ལ་མགྱོགས་པོ་ཀློག་རྒྱུ་མེད་པ་ཐེངས་གཅིག་མ་ཡིན་པ། དལ་བོ་ཀློག་རྒྱུ། ཐེངས་གཅིག་མ་ཡིན་པ་མང་པོ་ཀློག་རྒྱུ། ཀློག་པ་ཙམ་མ་ཡིན་པར་གང་ཡིན་དགོས་ལོགས་སུ་གང་ཟིན་བྲིས་བཀོད་རྒྱུ་ད་ཟིན་བྲིས་བཀོད་པ་འདི་མཐའ་མའི་ལག་ལེན་བཀལ་ཡས་ཆེད་དུ་ལ་ཟིན་བྲིས་ག་རེ་བཀོད་པ་དེ་ཆ་ཚང་སོ་སོའི་གི་ཨ་ནི་བློའི་ནང་ལ་ཨ་ནི་བ་དང་ངེས་པ་གནང་དགོས་དེ་ཞེ་པོ་ཞིག་གལ་ཆེན་པོ་རེད་ཤག་ད་གལ་སྲིད་དེ་བྱུང་བ་ལ་བྱས་ན་ངས་འདི་འདྲ་ལབ་ད་སྤུ་གུ་ཚོར་ངས་བ་ད་ནམ་རྒྱུན་ལབ་ཀྱི་ཡོད་གཞུག་མ་ཁྱེད་རང་ཚོ་ཕ་མ་ཆགས་ཚར་བའི་སྐབས་སུ་སོ་སོའི་སྤུ་གུ་ལ་གཞན་པ་གང་མེད་ནའང་གང་ཡོང་གི་རེད་ད་ཁྱེད་རང་གི་ཟིན་བྲིས་རྒྱབ་བཞག་པའི་དེབ་ཆུང་ཆུང་དེ་ཕར་ཨ་ནི་རྩིས་སྤྲད་ཐུབ་པ་ལ་བྱས་ན

ཨོ་འདི་ཕར་ཡང་ཆ་ཚང་བྱེད་ཐུབ་བ་རེད་བྱས་ན་དེབ་འདི་གི་ལེ་ཚན་སོ་སོ་སོ་སོ་གི་ཨ་ནི་གྲུབ་དོན་དེ་འདི་ནང་ཆུད་འགྲོ་དགོས་བ་རེད་འདི་ན་ནང་ཡང་འབྲི་དགོས་བ་རེད་དེ་མ་ཡིན་པ་ཡང་གོང་ལ་ཞུས་པ་ནང་བཞིན་གྱི་ཤུ་གུ་རེ་རེ་དོན་དག་དེ་ཟིན་བྲིས་བསྐྱོན་ནས་འབྲི་དགོས་བ་རེད་ད་གང་ལྟར་མདོར་བསྡུས་ནས་ཞུས་པ་རེད་བྱས་ན་དེབ་འདི་གི་བརྗོད་བྱ་ཡོངས་རྫོགས་ཤེས་ཡས་དོན་དག་ལ་དེབ་དལ་པོ་ཀློག་རྒྱུ་བྱས་ཐེངས་མང་པོ་ཀློག་རྒྱུ་བྱས་དོན་དག་གལ་ཆེ་ལ་ཀྱི་ལོགས་སུ་ཟིན་བྲིས་བསྐྱོན་ཡས་ཨོ་ད་འདི་གས་གསུམ་གནང་བ་རེད་བྱས་ན་དཔེ་ཡག་པོ་འདུག་ཨོ་འདི་ཞུ་བ་ཡིན་རྒན་ལགས།
རྣམ་པ་ཚོས་གསན་བཞིན་པ་འདི་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་དཔེ་དེབ་ངོ་སྤྲོད་ལེ་ཚན་རེད། ང་ཚོས་ད་ལྟ་རྒན་བཀྲ་ཤིས་ལགས་མཉམ་དུ་ཁོང་གིས་བོད་བསྒྱུར་གནང་བའི་དཔེ་དེབ་ཁྱེད་རང་རྒྱལ་ཐུབ You Can Win ཞེས་པ་དེའི་སྐོར་གླེང་མོལ་ཞུ་གི་ཡོད། ལགས་སོ་རྒན་བཀྲ་ཤིས་ལགས་རྒན་ལགས་ཀྱིས་གསུངས་པ་ནང་ལྟར་ད་ང་ཚོ་དཔེ་དེབ་ཀློག་པའི་སྐབས་ལ་དཔེ་དེབ་འདིའི་རིགས་འདི་གས་དམིགས་སུ་བཀར་ནས་གོང་ས་མཆོག་གིས་ལྗགས་རྩོམ་གནང་བའི་དཔེ་དེབ་དང་དེ་ག་ནང་ལྟར་ད་ལྟ་ཤིབ་ཁེ་ར་གི་སྡེ་ཚན

དགེ་ལགས་ད་མི་ཚེ་ཧྲིལ་བོ་འདྲ་བོ་ཅིག་བསླབ་གྲྭ་གི་བསྟི་གནས་སློབ་ཕྲུག་དང་ཐད་ཀར་འབྲེལ་བ་ཡོད་རྒྱུ་ཅིག་ཡིན་དུས་དགེ་ལགས་ངོས་ནས་ད་བསླབ་གྲྭའི་སྤུ་གུ་འདི་གས་ལ་དཔེ་དེབ་ཀློག་ཡ་འདིའི་སྐོར་ལ་དགེ་ལགས་ཀྱི་བསླབ་བྱ་འདྲ་བོ་ཡིན་ནའི་རེད་གདམས་ངག་འདྲ་བོ་ཅིག་དགེ་ལགས་ག་འདྲ་རེད་བྱས་ན། འོ་ད་ལྟ་འདིའི་ག་འདི་ནང་ང་དེ་གི་ལན་མ་ཞུས་གོང་ད་ནི་ང་གཅིག་བརྗེད་བཞག། ཁྱེད་རང་རྒྱལ་ཐུབ་ཟེར་ཡས་དེབ་དེ་སོ་སོས་ཀློག་ནས་རེད་བ། དེའི་ནང་གི་གནད་དོན་དེ་ཨ་ནི་གཞན་ལ་ཕར་ཁྱབ་བསྒྲགས་དང་སློབ་གསོ་གནང་ཐུབ་བ་རེད་ཅེ་ན། ང་རང་ཚོའི་གོང་ས་མཆོག་གི་གི་བཀའ་སློབ་ཅིག་དོན་དག་ཡར་འགྲུབ་གི་རེད་བསམ་བསམ་དྲན་གི་འདུག་གོང་ས་མཆོག་གི་ད་དགོངས་གཞི་བཞི་ཅེས་བ། བཞི་གི་དང་པོ་དེ་རྒྱལ་བ་ཡིད་བཞིན་ནོར་བུ་འགྲོ་བ་མི་ཡིན་པའི་ཆ་ནས་བཟང་སྤྱོད་གོང་འཕེལ་གཏོང་ཐབས་གནང་གི་ཡིན་ཟེར་གྱི་ད་སྐུ་མདུན་དགོངས་གཞི་ལྟེ་བ་གཅིག་འདི་རེད་བ། ད་འདི་སྦུག་ལ་ད་བཟང་སྤྱོད་ཤ་སྟག་རེད་བཟང་སྤྱོད་དང་མི་ལ་ཕན་ཡ་ཤ་སྟག་རེད་འདི་སྦུག་ལ་དམིགས་བསལ་ཆོས་ལུགས་ཡོད་མ་རེད་ཆོལ་ཁ་ཡོད་མ་རེད་ལུང་ཚན་ཡོད་མ་རེད་སྤྱི་བཏང་གང་ཡིན་གོ་རེད་མི་རྒན་གཞོན་ཡོངས་རྫོགས་ལ་གང་ཕན་ཡ་གི་ད་གནད་དོན་ཤ་སྟག་ཡིན་དུས་གོང་ལ་གལ་སྲིད་ང་རང་ཚོ་འདི་དེབ་དེ་ཆ་ཚང་ཀློག་ཐུབ་གནད་དོན་ཧ་གོ་གནད་དོན་འདི་ཨ་ནི་སོ་སོས་ཧ་གོ་བ་མ་ཟད་གཞན་ལ་ཕར་ཨ་ནི་སྤེལ་ཐུབ་བ་འདྲ་བྱས་ན་ང་ཚོའི་གི་རྒྱལ་བ་ཡིད་བཞིན་ནོར་བུ་གི་བཀའ་བཞིན་སྒྲུབ་ཡས་གི་ཆ་ཤས་གི་ལས་འགན་ཆུང་ཆུང་ཅིག་སྒྲུབ་གི་ཡོད་བ་རེད། འོ་ད་འདི་ཡང་ནི་མུ་མཐུད་ངས་ཞུ་སྙིང་བྲོ་ས་རེད་བ་ད་ཨ་ད་ལྟ་རྒན་ལགས་ཀྱི་དྲི་བ་འདི་དཔེ་དེབ་ཀློག་ཡས་དེ་ག་རེ་བྱས་གལ་ཆེན་པོ་རེད་གསུང་གི་ཡོད་རེད་བ། ད་གང་ལྟར། སྤྱིར་བཏང་དཔེ་དེབ་འདི་གལ་ཆེན་པོ་ཡིན་རང་བྱས་ལྷག་པར་དུ་ཡང་ད་ད་ལྟའི་གི་དུས་རབས་ཟེར་དགོས་བ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལ། བློ་རྒྱ་ག་ཚོད་ཆེ་ན་མི་དེ་ལས་དོན་སྒྲུབ་པ་དང་མི་དེ་ལ་གྲུབ་འབྲས་ཆེ་བཟོ་གི་རེད་བློ་རྒྱ་ཡོང་ཡས་དེ་ད་གཙོ་བོ་ཨ་ནི་དེབ་ཀློག་ཡས་རེད་དེབ་ཀློག་པ་འདྲ་བྱས་ན་བློ་རྒྱ་ཆེ་རུ་འགྲོ་གི་རེད་དེ་མ་ཀློག་ན་བློ་རྒྱ་ཡོད་མ་རེད་བློ་རྒྱ་མེད་ན་གང་ཡོང་གི་རེད་ལས་དོན་སྒྲུབ་ཡས་ཐབས་ཤེས་ཡོད་མ་རེད་དེ་སུས་གོ་ད་གང་ལྟར་རང་ཉིད་རེད་བ་རྗེས་མ་འཚར་ལོངས་བྱུང་ཚར་བའི་རྗེས་ལ་སོ་སོས་ཀྱི་ནང་ཁྱིམ་ཡིན་ན་འདྲ་སོ་སོ་ཀྱི་སྤྱི་ཚོགས་ཡིན་ན་འདྲ་འཛམ་བུ་གླིང་སྤྱི་ལ་ཕན་ཐོགས་ཡས་དང་ནུས་པ་ཅན་གྱི་མི་ཅིག་དགོས་གི་ཡོད་ན་དཔེ་དེབ་ཀློག་ཡག་འདི་ལས་དོན་གལ་ཆེ་ཤོས་བརྩི་དགོས་དཔེ་གལ་ཆེན་པོ་རེད། དཔེ་དེབ་ཀློག་ཡག་འདི་གལ་ཆེན་པོ་མ་བརྩིས་ན་དཔེ་དེབ་ཀློག་ཡག་གི་དུས་ཚོད་སྟོན་ཐུབ་གི་མ་རེད། འདི་གལ་ཆེན་པོ་མ་བརྩིས་ན་དཔེ་དེབ་ཀློག་ཡག་གི་འདུན་པ་སྐྱེ་གི་མ་རེད། ད་དཔེ་དེབ་ཀློག་ཡག་གི་འདུན་པ་དང་གལ་ཆེན་པོ་བརྩི་བ་ར་བྱེད་ན་ཀློག་ཐུབ་ཀྱི་རེད་ཀློག་ཐུབ་བ་ར་བྱེད་ན་གཙོ་བོ་བློ་རྒྱ་ཆེར་འགྲོ་གི་རེད་བློ་གྲོས་བཟང་རུ་འགྲོ་གི་རེད་ཐབས་ཤེས་བཟང་རུ་འགྲོ་གི་རེད་དཀའ་ངལ་གདོང་ལེན་བྱེད་ཡག་གི་ནུས་པ་ཆེ་རུ་འགྲོ་གི་རེད། ད་གང་ལྟར་ང་ཚོས་སློབ་སྦྱོང་སློབ་སྦྱོང་ཟེར་ཏེ། ནང་ལོག་རྣམ་དཔྱོད་ཀྱི་རྩལ་དེ་ད་བེད་སྤྱོད་བཏང་ཡ་རེད་བ། ཨོ་དེ་བེད་སྤྱོད་བཏང་ཡ་ལ་ད་ཐོས་རྒྱ་དགོས་ཀྱི་རེད། ཐོས་རྒྱ་གཙོ་བོ་དེ་ད་དཔེ་དེབ་ཀློག་ནས་ཡོང་དགོས་རེད་བ། དེ་སུས་བཀའ་དཔེ་དེབ་ཀློག་མཁན་དང་དཔེ་དེབ་ཀློག་ཡག་གོམས་གཤིས་ཡོད་མཁན་དེ་ག་ནི་དཔེ་མི་བསོད་བདེ་ཅན་གྱི་སྐྱེས་བུ་རེད། ད་དཔེ་དེབ་ཀློག་མ་ཐུབ་མཁན་དང་ཀློག་མེད་མཁན་དེ་ག་ནི། དེ་ཡི་ཚེ་འདི་ལ་སྐྱེ་བ་ལེན་ཚེ་འདི་ལ་ག་ཚོད་ལ་མི་ཡག་པོ་ཆགས་ཡག་གི་ཆ་རྐྱེན་དེ་ཞེ་དྲག་ཉུང་ཉུང་རེད་རེད་བ་གནའ་སྔ་མོ་འདྲ་བ་ཞིག་ན་ཁོ་ལས་རིགས་འདྲ་མི་འདྲ་ཞེ་དྲག་ཡོད་མ་རེད་ཞིང་ཁའི་ལས་ཀ་ཆུང་ཆུང་ཞིག་དང་ཚོང་ལས་ཆུང་ཆུང་དེ་འདྲ་ཞིག་མ་གཏོགས་ཡོད་མ་རེད་དེ་རིང་ཁ་སང་ཀླད་པ་དཀྲུགས་ཡག་གི་ལས་རིགས་འདྲ་མི་འདྲ་ཞེ་དྲག་ཁོང་ལ་དཔེ་དེབ་མ་ཀློག་ན་ནི་འདི་ག་ཚང་མ་འགག་འགྲོ་གི་རེད་སོང་ཙང་ད་ངས་མདོར་བསྡུས་ནས་ཞུས་བ་འདྲ་བྱས་ན་དཔེ་དེབ་ཀློག་ཡག་འདི་རེད་བ་ད་ག་ཚོད་རེད་ཅིག་མིག་ཕར་ཕྱེ་མཁན་ལམ་ཀ་ཕར་སྟོན་མཁན། སློབ་གསོ་རྒྱག་མཁན་བསླབ་བྱ་རྒྱག་མཁན་ཕ་མའི་གི་ཚབ་དགེ་རྒན་གི་ཚབ་གྲོགས་པོ་བཟང་པོ་གི་ཚབ་འོ་ད་ག་འདི་ཚང་མའི་གི་ཚབ་བྱས་ཡོད་གི་ཚབ་བྱེད་མཁན་འདི་ད་དཔེ་དེབ་རང་རེད་ད་དེ་ལས་རྩ་བ་ཆེ་རྒྱུ་འདི་ཡོད་མ་རེད་འོ་ད་འདི་ངས་ཞུ་ཡ་ཡིན་རྡོག་རྡོག་འདྲ་བ་འདི་ཡིན་ཀྱང་ལ། ལགས་སོ་འོ་རྒན་ལགས་ཀྱིས་ཨ་ནི་དགོངས་འཆར་འདི་དཔེ་ཡག་པོ་གསུངས་སོང་ད་ད་འདི་རྒན་ལགས་ཀྱིས་གསུངས་པ་ནང་ལྟར་ད་ཁོ་རང་གི་དེབ shiv khera གི you can win ལབ་ཡ་འདི་ཡིན་པ་ར་བྱེད་ནས་ད་ང་ཚོ་གོང་ས་མཆོག་གི་ཐུགས་གི་ད་དམ་བཅའ་བཞི་གི་ནང་དང་པོ་འདི་རེད་བ་འཛམ་བུ་གླིང་འདི་ནང་ལ་ལ་ཨ་ནི་མི་ཡག་པོ་ཅིག་བྱེད་ཡ་ཞི་བདེ་སྤེལ་ཡ་རེད་བ་བཟང་སྤྱོད་ཀྱི་སྤྱི་ཚོགས་འདི་བསྐྲུན་ཡ་ཅིག་ཨ་འདི་དང་འབྲེལ་བ་ཆགས་གོ་རེད་རྒན་ལགས་ཀྱིས་གསུངས་སོང་རེད་བ་དེ་ག་ནང་ལྟར་བོད་ཁྱིམ་གྱི་སློབ་གྲྭ་ཁག་ལ་ཡིན་པ་ར་བྱེད་ནས་ད་ལས་འཆར་གསར་པ་ཡིན་ནས་གོང་ས་མཆོག་གི་ཕྱག་དཔེ་དྲུག་འཛིན་རིམ་འཛིན་རིམ་འཛིན་རིམ་ལ་བགོ་བཤའ་བྱས་ནས་ད་ཀློག་ཡག་གི་དུས་ཚོད་བྱེད་གོ་རེད་ད་འདིའི་རིགས་དེ་གའི་ད་ག་ཟུ་སྒྲུང་དེབ་ཀློག་པ་ནང་ལྟར་མིན་པ་ཅིག་རྒན་ལགས་ཀྱིས་གོང་དུ་ཞུས་པ་ནང་ལྟར་བྲེལ་ལང་མ་བྱེད་པ་བྱས་དཔེ་དེབ་འདི་གའི་སྡེ་ཚན་གཅིག་འདྲ་བོ་ཞིག་ཀློག་ཨ་འདི་ལ་སོ་སོ་གིས་དཔྱད་པ་ཅིག་ཡང་མིན་ན་གྲོས་བསྡུར་ཅིག་དེ་འདྲ་བྱས་པ་ར་བྱས་ན་ཕར་ཕྱོགས་ནས་ལེགས་ཆ་འདྲ་བོ་ལེན་ཡ་ཨ་ནི་རྒན་ལགས་ཀྱིས་ད་ཀློག་ཡག་དེའི་དེའི་གོམས་གཤིས་ཡག་པོ་ཞུས་ཟིན་པ་དེའི་དེའི་ང་ཚོའི་གི་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་དམིགས་ཡུལ་ཡང་འོང་དེ་རང་ཡིན་ཨ་ནི་ང་ཚོའི་གི་གསན་མཁན་པ་རྣམ་པ་ལ་ཨ་ནི་ཀློག་ཡག་གི་གོམས་གཤིས་བཟང་པོ་འཇགས་རོགས་གནང་ཨ་ཟེར་ནས་ཞུ་ཡས་ཡིན་ཨ་འདི་ཨ་ན་ད་ད་རྒན་ལགས་ཀྱིས་དེ་རིང

ང་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གིས་གོ་སྐབས་གནང་ང་ཐུགས་རྗེ་ཆེ་ཞེ་དྲག་དགའ་བོ་བྱུང་ཐུགས་རྗེ་གནང་ཞུ་ཡ་ཡིན་རྣམ་པ་ཚོས་ད་དེབ་འདི་གང་མང་མང་ཀློག་གནང་རོགས་གནང་ད་རྒན་ལགས་གསུངས་པ་ནང་བཞིན་རེད་བསླབ་གྲྭའི་དཔེ་མཛོད་ཁང་ཕལ་ཆེར་ཞིག་ལ་བགོ་འགྲེམས་གནང་ཚར་ཡོད་ཀྱི་རེད་གནང་མེད་ན་གནང་གི་རེད་སོང་ཙང་ཡིན་གཅིག་མིན་ཀློག་གནང་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་གནང། འདི་དང་མཉམ་དུ་ང་ཚོའི་ཐེངས་འདིའི་ལེ་ཚན་འདི་ག་མཚམས་འཇོག་ཞུ་གི་ཡིན་པས་རྣམ་པ་ཚོས་ངེས་པར་དུ་རྒན་ལགས་ཀྱི་ཕྱག་དེབ་ཁྱེད་རང་རྒྱལ་ཐུབ་དབྱིན་སྐད་ནང་ལ you can win ཀློག་རོགས་གནང་ཞུ་རྒྱུ།

བྱས་ཙང་ཨན་དེ་ཡང་ཨན་ནི་བོད་འགྱུར་ལ་ཚུར་གནང་བྱས་ནས་ཨན་ནི་ང་རང་ཚོ་བོད་པའི་སྐད་ཡིག་ནང་ལོག་ལ་ཀློག་ཡས་བྱུང་སོང་ན་དེ་ལས་ལྷག་པ་རེད་པ་བྱས་ཙང་དཔེ་དེབ་ངེས་པར་དུ་ཀློག་རོགས་གནང་ཞུ་ཡས་ཡིན། བོད་གཞུང་ཟློས་གར་གྱིས་འཁྲབ་གནང་བའི་ཆོལ་གསུམ་མདུན་ལམ་གསར་པ་ཞེས་པ་འདི་གསན་རོགས།

རྣམ་པ་ལྷན་རྒྱས་གཞས་འདི་གསན་པའི་གནས་སྐབས་ལ་ཚོར་བ་ག་འདྲ་ཞིག་སྐྱེས་ཡོད་ན། གཞས་འདིས་བོད་ཆོལ་ཁ་གསུམ་མཚོན་པ་དང་ཚང་མས་སྡིངས་ཆ་གཅིག་གི་སྟེང་དུ་དུས་གཅིག་ཏུ་འབུལ་ལམ་ཞུས་པས་ང་ཚོ་ཚང་མའི་གངས་ལྗོངས་པ་གཅིག་གྱུར་ཡིན་པ་སྟོན་འདུག་མཉེས་པོ་བྱུང་ཡོད་ཤག་ཞུ་གི་ཡོད་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་གླུ་དབྱངས་ལེ་ཚན་གསན་པར་ཐུགས་རྗེ་ཆེ་རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང། སྐུ་ཁམས་བཟང། འགྲོ་གི་འགྲོ་གི་ལ། ཨར་གཞས། གནས་མཆོག་ལྷ་ས་ཞེས་པ་འདི